ཐོག་མ་དེར་ཚང་མ་ཡང་སྐུ་ཁམས་བཟང་ཞུ་བ་ཡིན། དེ་ནས་ད་ཁ་སང་ང་རང་ཚོ་བོད་མི་མང་སྤྱི་འཐུས་སྐབས་བཅུ་བདུན་པའི་གྲོས་ཚོགས་ཐེངས་དྲུག་པ་དེ་ཚོགས་བཞིན་པའི་སྒང་ལ་ནི་རྡ་སའི་ནང་དོན་གྱི་གནས་ཚུལ་ཆེ་ཆུང་བྱས་གང་ལྟར་གྲོས་ཚོགས་ནང་ལོགས་ལ་ཟིང་ཆ་མང་པོ་བྱས་ལྷུང་པ་རེད། ད་ནང་བཞིན་གྲོས་ཚོགས་ཕྱི་ལོགས་ལ་ཡིན་ནའང་ཀྱི་མི་བརྒྱ་སྐོར་ལྔ་བརྒྱ། གཅིག་སྟོང་ཡོད་ལབ་བྱས་ད་གང་ལྟར། ཟིང་འཁྲུག་ཞི་བ་བྱས་བསླངས་བསྡད་ཀྱི་ཡོད་པའི་གནས་ཚུལ་བྱས་ཡོད་རེད། བྱས་ཙང་གི་ཚང་མས་དེར་ཡང་དོ་སྣང་ཤུགས་ཆེན་པོ་བྱས་གནང་གི་ཡོད་རེད། བྱས་ཙང་གི་རྩ་བའི་ང་རང་ཚོ་ཆབ་སྲིད་ཀྱི་གོ་རྟོགས་ཤུགས་ཆེན་པོ་བྱས་འཕེལ་ཡ་ལ། དེ་འདྲའི་རྐྱེན་ངན་བཅས་ཀྱི་ཁ་ལོ་ཟིང་འཁྲུག་བྱས་བསླངས་པ་ཡིན་ན། ཡང་མཐའ་མའི་བཅས་རྐྱེན་ངན་གྲོགས་ལ་བསྒྱུར་ལས་ཤར་བ་དེ་འདྲའི་གནས་ཚུལ་བྱས་ཡོད་རེད། ད་རྩ་བའི། སྐབས་སྔོན་མའི་སྔོན་མ་བཀའ་བློན་ཁྲི་པའི་སྐབས་སུ་ཡིན་ན་འོས་བསྡུའི་བཞག་མཁན་དང་བླུག་མཁན་གཉིས་ཀ་མེད་བྱས། ནི་ཅིག་རྒྱ་རོམ་བྱེད་མཁན་ང་ཚོ་ཡ་དམངས་གཙོ་གནང་པ་དང། ནི་ཅིག་སྲིད་དབང་གི་སྐུ་དབང་ཅིག་ཕྱེད་ཀ་གནང་ཡ་གང་ཚང་གནང་ཡ་དེ་འདྲའི་གི་དུས་ཚོད་སྐབས་སུ་ཅིག་བྱས་ན་ནི་སྐུ་མདུན་གྱི་དགོངས་པ་དེ་ཏོག་ཙམ་སྔ་དྲགས་མིན་འགྲོ་བསམ་ཡ་འགྲོ་གང་ཡིན་ཟེར་ན་ང་ཚོའི་འོས་བཞག་མཁན་གྱི་མི་ཕེར་བ་ཡོད་མཁན་བྱས་ཡོང་གི་ཡོད་མ་རེད་ལ། བླུག་མཁན་གྱི་མི་དོ་སྣང་ཡོད་མཁན་བྱས་ཡོང་གི་ཡོད་མ་རེད་དེ་འདྲའི་གི་གནས་ཚུལ་བྱས་བྱུང་བ་རེད། ནས་ད་ཉིས་སྟོང་བཅུ་བཅུ་གཅིག་ཟླ་དུས་པ་ནས་སྲིད་སྐྱོང་བློ་བཟང་སེང་གེ་ལགས་ཕེབས་པའི་སྐབས་སུ་ཅིག་ཚང་མ་ང་ང་ཤོད་ཤོད་བྱས་བྱས་ལངས་ཀྱི་ཡིན་ལབ་མཁན་མི་གང་ལ་གང་འཚམས་ཡོང། ཨ་ནི་བླུག་གི་ཡིན་ལབ་མཁན་གང་ལ་གང་འཚམས་ཡོང། ཨ་ནི་སྤྱི་ཚོགས་ནང་ལོགས་ལ་བགྲོ་གླེང་གི་གང་ལ་གང་འཚམས་བྱས་བྱས་ཡག་ཐག་ཆོད་བྱུང་ཡོད་རེད། ཨ་ནི་འདི་འདྲའི་གི་བཟང་པོ་བྱས་བྱུང་པ་དེ་སྐུ་མདུན་མཉེས་པོ་ཞེ་དྲག་གནང་བྱས། ཨ་ནི་ཅིག་ཚད་མེད་ཡོན་ཏན་གྱི་ད་ལྟའི་ཅིག་ཚིག་རིང་ནས་བརྣག་ཏུ་བཅས་པའི་དོན་དེ་གྲུབ་པ་ཡིན་ཟེ་དེ་གང་ལྟར་དེའི་ཚིགས་བཅད་དེ་སྐྱོར་གསུང་གནང་བྱས་ནི་ཅིག་བོད་གཞུང་དགའ་ལྡན་ཕོ་བྲང་དུ་ས་ཆ་ཚང་སྐུ་དབང་དེ་དུ་ཕུལ་གནང་བ་རེད་སྲིད་སྐྱོང་བློ་བཟང་སེང་གེ་ལགས་ནས་ཡིན་ནའང་སྟབས་མ་ལེགས་པ་ཅིག་ལ་དེ་འདྲའི་གི་བགྲོ་གླེང་བྱས་བྱུང་བྱས་འོས་བསྡུ་ཚགས་ཚུད་ཞེ་པོ་ཅིག་བྱུང་ཡོད་རེད་དངོས་གནས་མིག་དཔེ་སྟོན་འོས་པ་ཅིག་དེའི་སྐབས་སུ་ང་ཚོ་བོད་པའི་སྤྱི་ཚོགས་སུ་གང་ཞིག་ལ་རྙོག་དྲ་ཡོད་མ་རེད་དབུས་གཙང་ལ་ཡོད་མ་རེད་ཨ་མདོ་ལ་ཡོད་མ་རེད་ཁམས་པ་ལ་ཡོད་མ་རེད་ཚང་མས་ཀྱི་གསར་གཏོད་དང་འགྱུར་བ་ཞིག་དགོས་ཀྱི་འདུག་ཟེ་ལབ་བྱས་གཞོན་སྐྱེས་བླུག་དགོས་ཀྱི་འདུག་ཟེ་ལབ་བྱས་ཚང་མས་གཞོན་སྐྱེས་ལ་བླུགས་པ་རེད། ཡིན་ནའང་དེའི་སྐབས་སུ་མ་དགའ་མཁན་གཅིག་དེ་སུ་རེད་ཟེར་ན་སྐྱབས་རྗེ་མཁས་དབང།

འདོད་པ་མ་བྱུང་བའི་གཏམ་བཤད་ཅིག་དེ་ཕྱི་ལོགས་གསར་ཁང་ལ་བཤད་པ་རེད། ཟམ་གདོང་རིན་པོ་ཆེ་ཁོ་ན་བཞག་བསྡད་པའི་སྐབས་སུ་སྐབས་གཅིག་ལ་ལ་ངའི་དང་འུ་ཐུག་ཅིག་གཉིས་བཞག་རེད་སྐབས་གཅིག་ལ་གཅིག་མེད་བྱས་ཐབས་ན་སྐུ་ངོ་འཇུ་ཆེན་ཐུབ་བསྟན་གྱི་མཚན་དེ་ད་ག་སེ་གཅིག་ཁ་ལོར་མཚོན་དོན་འདྲ་བོ་གཅིག་གིས་བླུགས་པ་རེད་ཟུར་དེ་ལ་དེ་མ་ཤེས་པ་ཡིན་ན་ང་ཚོའི་འོས་བསྡུ་དེ་བྱང་ཀོ་རི་ཡ་གི་འོས་བསྡུ་དང་གཅིག་མཚུངས་ཆགས་ཀྱི་ཡོད་རེད་བྱང་ཀོ་རི་ཡ་ལ་འོས་བླུག་གི་ཡོད་རེད་ད།

པུ་ཊིན་ཚང་མ་ཐོན་རྗེས་ཁོ་རང་འོས་བླུགས་པ་རེད་འོས་ལངས་པ་རེད་བརྒྱ་ཆ་གྲངས་མཐོ་པོ་ཐོབ་པ་རེད། ནད་ལྟ་ཅི་ཁོ་རང་སུ་ཡིན། ཐའི་ལན་གྱི་འོས་བསྡུ་གྲུབ་འབྲས་མཐའ་མ་དེ་ཡ། ཐའི་ལན་གྱི་རྒྱལ་པོ་གི་བཀའ་གསུང་ཅིག་སྒྲུབ་བྱེད་མཁན་གཞུང་མ་སླེབས་པ་ཡིན་ན་ཡོང་མ་བཅུག་པ་བྱས་བྱས། གང་ལྟར་ཐའི་ལན་ནང་ལོགས་ལ་གཞུང་ཚོགས་གསུམ་ཚོགས་པ་གསུམ་གྱི་འོས་མང་ཤོས་དེ་ལ་སྲིད་བློན་བྱེད་བཅུག་ཡོད་མ་རེད་རྒྱལ་པོ་གི་དབང་བསྒྱུར་བྱས་བྱས་པའི་གཞུང་དེ་དང་ཨ་ནི་གཞན་པའི་གི་གཞུང་གཅིག་དེའི་སྔོན་ལ་དཔོན་པོ་དེ་ལྐོག་ཟ་རུལ་སུངས་བྱས་བྱས་བྲོས་ཕྱིན་པ་རེད་གང་ལྟར་འདི་གཉིས་ངན་པ་ལག་སྦྲེལ་བྱས་བྱས་ད་ད་ལྟའི་ཐའི་ལན་གཞོན་སྐྱེས་མི་མང་གིས་གདམ་བཞག་བའི་འོས་བསྡུའི་ནང་ལོགས་ནས་དོན་དགུ་གསུམ་ནང་ལོགས་མཐོ་ཤོས་དེ་ཁོ་ཚོ་ལ་ཡོད་རེད་དེ་གཞན་གང་གཞན་པ་གཉིས་དེ་ངན་པ་ལག་འབྲེལ་བྱས་ཅག་ཁོ་ཕབ་བཞག་པ་རེད་བ་ད་དེ་འདྲ་གི་ཆབ་སྲིད་འགྲོ་སྟངས་མང་པོ་ཡོད་ད་འོས་ལ་རེད་བ། དེ་ཡིན་ཙང་གི་ང་རང་ཚོ་གི་ད་ལྟའི་སྤྱི་ཚོགས་ནང་ལོགས་ལ་ཅིག་འོས་བསྡུ་དང་འབྲེལ་བའི་ཐོག་ནས་རྩོད་བསྡད་མང་པོ་དེ་ཚང་མ་ཡག་ག་མ་རེད་རེད་བ། མང་པོ་ཅིག་གིས་ཅིག་ཐོབ་ཐང་ད་ཅིག་རྩོད་བསྡད་ཀི་འདུག་དེ་ཚོ་རྒྱབ་ལྗོངས་མང་པོ་ཡོད་རེད་བ། ཅིག་ཡོང་མཁན་དང་དངོས་གནས་འཇོན་མཁན་དེ་བྱེད་མ་འཇུག་པ་བྱས་བྱས། ནས་སོ་སོ་ཀྱི་ས་འོག་དར་ཐག་དང་ངན་པ་ལག་འབྲེལ་བྱས་བྱས་རུ་བ། དངོས་གནས་རེད་ད། གཞོན་སྐྱེས་དགོས་ཀྱི་ཡོད་རེད་རྒྱུ་མཚན་ང་ཚོ་སྤྱི་ཚོགས་འདི་ནང་སླེབས་བྱས་སློབ་སྦྱོང་ཐོབ་ན་དེ་སྤྲད་བྱས་གོ་སྐབས་ཐོབ་ན་སྤྲད་བྱས་ད་གཞོན་སྐྱེས་སླེབས་ཡོང་དུས། གཅིག་འགྲིག་གི་མི་འདུག་གཉིས་འགྲིག་གི་མི་འདུག་ལབ་བྱས་ནི། གཞུང་ཞབས་ཁོ་རང་ཚོ་རང་གིས་དེ་བྱེད་ཀྱི་འདུག་བ། ཁ་ཤས་ཀྱི་ད་ཅི་དེ་གཤམ་ལ་ངོ་གོ་རྒྱ་ནག་གླེ་ངན་ནང་བོད་གཞུང་གི་གཞུང་ཞབས་རྙིང་པ་ཞིག་བསྒྲལ་བ་དེ་འདྲ་ཞེ་པོ་འདུག། འགྱུར་བ་དེ་འདྲ་ཞིག་འདུག་ཡག་པོ་རེད་དངོས་གནས་གཞུང་ཞབས་རྙིང་པ་ཡོད་ན་གོ་ཆོད་བྱས་ཧ་གོ་བྱས་དོན་རྟོགས་བྱས་ལས་པ་ཡིན་ན། དེ་མ་གཏོགས་གཞུང་ཞབས་རྙིང་པ་ཡི་ཡག་པོ་མེད་པ་དེ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་བཀའ་སློབ་གཉིས་ཡོད་རེད་ད་ང་སྔོན་མ་ཕྱི་ལོག་ལ་བསྡད་བསྡད་པའི་སྐབས་སུ་རྡ་རམ་ས་གི་མིས་གཞུང་གི་ལས་ཀ་བྱེད་མཁན་ཚང་མ་རྒྱལ་བ་རིན་པོ་ཆེ་གི་མཛུབ་མོ་གང་བཙུགས་ཤར་རེད་བསམ་གི་ཡོད། ཡིན་ནའི་དེ་ལ་སླེབས་ཡོང་དུས་དེ་འདྲ་རེད་མི་འདུག་ཟེར་ནས་གཅིག་བཤད་ཡོད་རེད། དེ་གཞུང་ཞབས་དེ་ཚོ་ལག་འོག་ཏུ་རྡ་རམ་ས་གི་མི་མང་སྐོར་ར་རྒྱག་བསྡད་མཁན་ལེགས་ཡོད་མ་རེད། ད་ག་ནང་བཞིན་བོད་གཞུང་དེ་བུ་ལོན་དབང་ལ་རེད་ཤག་མི་འདུག་ང་ཚོ་ལ་མ་རྩ་མི་འདུག་ཟེར་ལབ་བྱས་བོད་གཞུང་གི་མགྲོན་ཁང་ཚང་མ་བཙོང་པ་རེད་པ། བཙོང་ལུགས་བཙོང་སྟངས་དེ་བཙོག་པ་ཞེ་པོ་ཅིག་བཙོང་ཡོད་རེད་མ་གཏོགས་གང་འདྲ་བཙོང་བྱས་འདུག་ཟེར་ལས་ཀ་བྱས་ཡོད་རེད་བ། ཐ་ན་བྱས་བོད་གཞུང་གི་ད Hotel Tibet རེད་བ། མི་ཁ་ཤས་ཁེ་བཟང་མི་འདུག་ལབ་ཡོད་རེད། ད་ཐ་ན་མི་སྒེར་པ་ཟིན་དུས་ཁེ་བཟང་ཡོད་མ་ཚད་གཅིག་མིན་གཉིས་བླངས་ཚར་འདུག་པ། དེ་ཡིན་ཙང་གི་གཞུང་ཞབས་རྙིང་པ་ཡིན་ལབ་ནས་ཡུལ་གཞལ་གང་ཡང་ཡོད་མ་རེད་ད་ཡར་རྒྱས་གང་ཡང་བཏང་ཡོད་མ་རེད་ད་རྒྱུ་མཚན་གི་སྐུ་སྒེར་ཡིག་ཚང་ནས་ག་རེ་གནང་ཡོང་པ་དེ་སོ་སོའི་ཟ་ཉེ་འཁོར་ལ་སྤྲད་བྱས་བསྡད་བསྡད་བ་རེད་མ་གཏོགས་བློ་བཟང་སེང་གེ་གི་ལོ་བཅུ་ནང་ལ་ག་རེ་བྱས་སོང་དེ་ང་ཚོ་ལོ་ལྔ་བཅུ་དྲུག་ཅུ་ནང་བྱེད་ཐུབ་མེད་པ། དེ་ཡིན་ཙང་གི་གཞུང་ཞབས་རྙིང་པ་ཡིན་ལབ་ནས་ཡུལ་གཞལ་གང་ཡང་ཡོད་མ་རེད། གླ་ཕོགས་མ་ཟ་ནས་ནི་སུས་གང་ཅིག་ལས་ཀ་བྱས་ཡོད་མ་རེད། ཨ་རི་དང་ཡུ་རོབ་ལ་མ་འགྲོ་ནས་སུས་ཡོང་བྱས་ལས་ཀ་ནི་བྱས་ཡོད་མ་རེད། གོ་སྐབས་ནམ་རག་ལ་འགྲོ་ཡོད་རེད་པ། བཀའ་བློན་ཁྲི་པ་བྱེད་ཀྱི་བྱེད་ཀྱི་ལ་ཡང་ཨ་རི་འགྲོ་ཡའི་གོ་སྐབས་རག་ན་དགོངས་པ་ཞུས་ནས་འགྲོ་ཡོར་ད། དེ་ཚོ་ཤེས་དགོས་པ་རེད། ང་རང་ཚོའི་གཞུང་ཞབས་ཅིག་ལབ་བཞག་ནས་ནི་ཞེ་པོ་ཅིག་རྩ་ཆེན་པོ་འགྲོ་བརྩི་གི་འདུག་བ། འཛམ་བུ་གླིང་གི་དེ་གཞུང་ཞབས་མ་རག་བ་བྱས་བྱས་ལྐོག་ཟས་སྤྲད་ཀྱི་ཡོད་རེད་ད་རྒྱ་གར་ནང་ལོག་ལ། ལྐོག་ནས་པེ་ཤ་སྤྲད་བྱས་ངའི་བུ་གཞུང་ཞབས་ནང་བདམས་རོགས་བྱས་ངའི་བུ་མོ་གཞུང་ཞབས་ནང་བདམས་རོགས་བྱས་ང་བདམས་རོགས་བྱས་ཟེར་ལབ་བྱས་ཕ་གི་བདམས་སྒྲུག་བྱེད་མཁན་ལ། ལྐོག་རྔན་སྤྲད་ཀྱི་ཡོད་ད། མ་གཏོགས་གཞུང་ཞབས་དེ་དཔེ་ཅིག་ཁ་ལོར་ལས་ཀ་ཛ་དྲག་སུ་གང་ཅིག་བྱེད་མ་ཐུབ་ཡ། བྱེད་ན་སྲོག་ལ་ཉེན་ཁ་ཡོད་པ་དེ་འདྲའི་ལས་ཀ་ཁྱོན་མ་རེད། རེད་པ། དེ་རྣམས་གླ་ཕོགས་ཡོད་རེད། ལྐོག་ཟས་བྱེད་ཡ་ཡོད་རེད་གླ་ཕོགས་ཟ་ཡ་ཡོད་རེད། མ་བིན་འཁྲབ་ཡ་ཡོད་རེད་ག་རེ་ཡིན་ན་བྱེད་ཡ་ཡོད་རེད་པ། གཞུང་ཞབས་ལབ་བྱས་ནི་ཞེ་པོ་ཅིག་ཧ་ལས་མདོག་ཧང་སང་མདོག་བྱེད་ཀྱི་འདུག་བ། དེ་ཡག་ག་ཁྱོན་མ་རེད། གཞུང་ཞབས་ལབ་པའི་དུས་ཁྱེད་རང་གླ་ཆ་ཟ་བསྡད་པའི་ཉིན་མོ་དེ་ཁྱེད་རང་གི་ལས་ཀ་བྱེད་དགོས་རེད་གླ་ཆ་མཚམས་བཞག་ཚར་བའི་ཉིན་མོ་ཇུས་གཏོགས་ཡོད་མ་རེད། བྲོས་ཡ་རེད།

སང་ཉིན་མི་ཁྲི་གཅིག་སླེབས་ཡོང་ན། འགྲོ་གི་རེད་པས། དབུས་གཙང་ཨ་མདོ་སྤྱི་འཐུས་ཚང་མ་དེ་འགྲོ་གི་རེད་པས། འགྲོ་གི་མ་རེད་བ། ཁ་སང་སྔོན་མ་ཉམས་པ་སླར་གསོ་གི་ལས་འགུལ་བྱས་པ་རེད་མི་མང་པོ་ཡོད་མ་རེད་དངོས་གནས། རྒྱབ་ལ་རི་ཡོད་མ་རེད་མདུན་ལ་མཚོ་ཡོད་མ་རེད། རྒྱ་གར་ཁུལ་ཕྱི་ནས་སོ་སོ་སོ་སླེབས་ཤག་ངོ་རྒོལ་བརྒྱབ་པ་རེད། དེ་ཡིས་ང་ཚོས་ད་ལྟ་འདི་འདྲའི་འདི་ཆེན་པོ་འདི་འདྲ་གང་ཤེས་ཀྱི་ཡོད་མ་རེད། ཁྲིམས་དཔོན་རྣམ་པ་གསུམ་ཡར་ཡོང་སྟངས་དེ་འགྲིག་མ་སོང། བཅའ་ཁྲིམས་དོན་ཚན་སུམ་ཅུ་སོ་དགུ་པ་དེ་ཕྱིར་འཐེན་བྱས་ཡར་ཡོང་རྒྱུ་ཡོད་ན་ཡར་ཕེབས་རོགས་བྱས། དེ་མེད་ན་སྒོ་སྒོ་རྒྱབ་ནས་ཁྱོན་ནས་མ་འཛུལ་རོགས་བྱས་དེ་རེད་སྐད་ཆ། རེད་པ། ཡིན་ན་ཁ་ཉན་ཡོད་མ་རེད་བཞག་རེད་མཚམས་བཞག་རེད་ད་མ་བྱེད་ན་མ་བྱེད་རེད། རེད་པ། ཕྱི་ལ་ཕྱེ་མེད་ན་ཕྱི་ཐོག་ལ་ཕྱེ་མེད་ལབ་རེད། རེད་པ། རྒྱ་མཚོ་སྐམ་ནུས་ན་ཉ་མོ་ཤི་ནུས་ལབ་དེ་རེད་ད། བྱས་ཡོད་མ་བྱས་པ་དེ་ད་ག་རང་རེད། ནི་ད་ད་འདྲའི་མི་མང་པོ་ཡོད་ཟེར་ནས་འུད་ཤོབ་ཤོད་ཀྱི་འདུག་དེ་ལས་མང་ཞིག་འཛོམས་ན། བྱེད་ཀྱི་རེད་པས། ད་ཁོ་རང་ཚོ་སྤྱི་འཐུས་རྣམ་པ་སླེབས་པ་རེད་འགྲིག་གི་ཡོད་རེད་ང་གང་ཞུ་ཡས་མེད་བཀའ་སློབ་གནང་ཡོད་རེད་ག་རེ་ཡིན་ནའང་རེད་བ། ཨ་ནི་བ་ནི་བཀའ་མོལ་གནང་མཁན་ནང་ལོགས་ནས། གཅིག་གིས་ལོ་བརྒྱད་ཅུ་གྱ་གཉིས་ཡིན་ན་གཅིག་ཡིན། ད་ཤི་དགོས་བྱུང་ན་ཤི་གི་ཡིན། ཨ་མ་ལགས་གཅིག་གིས་ལོ་ག་ཚད་ཡིན་གཅིག་སླེབས་པ་ཡིན། ཟས་བཅད་ངོ་རྒོལ་སང་ཉིན་ནས་བསྡད་ཀྱི་ཡིན་ལབ་འདུག་ད་ལྟ་བར་དུ་རྒྱ་མིའི་གཞུང་ཚབ་མདུན་ལ་ཕྱི་རྒྱལ་ནས་བསྡད་ཡོད་རེད་རྒྱ་གར་ནས་བསྡད་ཡོད་རེད་ཟས་བཅད་ངོ་རྒོལ་སླེབས་པས། སོ་སོས་བསྡད་མ་ཐུབ་ན་མི་བསྡད་མཁན་ལ་ཆུ་ཅན་ནེ་གང་སྤྲད་ཡིན་པས། ཞབས་འདྲེན་རེད་བ། ད་རང་གཞུང་གི་མདུན་ལ་སླེབས་འོང་དུས་ཟས་བཅད་ངོ་རྒོལ་བསྡད་ཀྱི་ཡིན་སང་ཉིན་ནས་བསྡད་ཀྱི་ཡིན་མ་ཤི་བར་བསྡད་ཀྱི་ཡིན། ང་ཚོ་དེ་ག་རེ་བྱེད་གར་སླེབས་རེད་དང་པོ་བཙན་བྱོལ་ནང་ལོགས་ན་ང་ཚོའི་ལུང་པ་གོ་བ་ཡོད་རེད། རྒྱ་ཧམ་ཆེ་མཛད་དགའ་བཟོ་མཁན་དེ་སུ་རེད་དེའི་མདུན་ལ་ངོ་རྒོལ་བརྒྱབ་ནས་ཟས་བཅད་ངོ་རྒོལ་བསྡད་ཐུབ་མི་འདུག་བ། ཚུར་ནང་ཁུལ་གྱི་སོ་སོའི་ཆོལ་ཁ་དང། ནི་ལས་བྱེད་དགའ་ས་ཉེ་ས་བཅས་ཐུག་འོང་དུས་ཟས་བཅད་ངོ་རྒོལ་བསྡད་ཀྱི་ཡིན་ལབ་བྱས། ཟས་བཅད་ངོ་རྒོལ་བསྡད་ན་རེད་མ་བསྡད་ན་ཤི་དུས་སུ་སླེབས་ཚར་རེད་མི་ཚང་མ། སྐར་མའི་ནང་ན་ཧམ་པ་དཔེ་ཆེན་པོ་འདུག་འུད་དཔེ་ཤོད་ཀྱི་འདུག་ང་ཚོ་སླེབས་པ་ཡིན་ས་ཐག་རིང་པོ་ནས་སླེབས་པས། སོ་སོའི་འདོད་པ་མ་ཁེངས་པ་བྱས་བྱས་སླེབས་པ་རེད་བ། བོད་རྒྱ་ཆེའི་མི་མང་གི་དོན་དག་སླེབས་པ་རེད་པས། གཞིས་ལུས་བོད་རིགས་སྤུན་ཟླ་ཀྱི་དོན་དག་སླེབས་པ་རེད་པས། སླད་ཐུགས་མ་བསོ་བ་ངེད་ཅག་དུ་སྤྱིའི་བཀྲོལ་འདྲིས་ཀྱི་ཚོགས་འདུ། རྒྱ་གར་རྒྱལ་ས་ལྡི་ལི་ལ་ཚོགས་སུ་བ། སུ་སླད་སུ་སྐྱེས་སླད་མེད་བ་ད་ལྟ་དེའི་ཡལ་གའི་མི་ལྔ་བརྒྱ་འདི་ན་མི་སྐྱེས་སླད་མེད་བ། ད་ནང་ཁུལ་ལ་སླད་ཡོང་དུས་མི་ལྔ་བརྒྱ་སླད་ཡོད་སྲིད་ཡུལ་གཞན་ད་འདུས་སླད་ཡ་དེ་ལས་ང་ཚོ་ལ། ང་ཚོ་འགྲོ་ངན་མ་རག་བྱས་ཡུག་ངན་འདུ་བས་ཀུ་ཅི་མི་ལྔ་ལྔ་བརྒྱ་ཡོང་རོགས་བྱེད་ལྔ་ཡོང་རོགས་བྱེད་ལན་རེ་གུས་རྒྱ་བ་རེ་བས། སྐྱིད་སྡུག་གི་རྒྱ་བ་རེ་བས་བཀའ་ཤག་གི་རྒྱ་བ་རེ་བས་མ་རེ་བ། སོ་སོས་སུ་ནད་མ་ཤོར་བ་བྱས། སོ་སོས་དགོས་དོན་མ་འགྲུབ་བ་བྱས། ཁ་ཤས་སོ་སོས་སུ་མགོ་མ་ཚུགས་བ་བྱས། སྨྱོ་རྒྱུགས་ཟ་རྒྱུགས་བྱས་ནས་སླེབས་པ་རེད་བ། དེ་ཡོད་བཞི་བ་ཤི་བ་འདུག་བ། ཁ་ཤས་རྡ་རམ་ས་ལ་སྐོར་ལ་སླེབས་ཀྱི་ཡོད་མ་རེད་ནམ་རྒྱུན། དེ་རིང་མ་གིར་སླེབས་བསྡད་འདུག་བ། གཅིག་གིས་ཡར་ལངས་དུས་གཅིག་གིས་སྐྱོར་དགའ་བྱེད། དེ་འདྲའི་སྐྱོར་དེ་དགོས་ཡག་གི་གནས་སྟངས་ཡིན་ན་ཁྱེད་རང་ཚོ་ཁྲིད་ཡོང་ཡ་ནོར་པ་རེད། རྒན་ཁོག་ཁྲག་ཤེད་འཕར་ན་ག་རེ་བྱེད་ཀྱི་ཡིན་པ། ཅི་ནི་ནད་པ་འདུག་འདུག་ནད་པ་དཀའ་ངལ་ཆེར་འགྲོ་ན་ག་རེ་བྱེད་ཀྱི་ཡིན་པ། ད་ནི་བྱས་འཛམ་བུ་གླིང་ནང་ཀོ་རོ་ན་གི་ནད་ཡམས་དེ་རྫོགས་ཡོད་མ་རེད་ད། དེ་འདྲའི་ཁྲིད་བྱས་བེད་སྤྱོད་བཏང་བྱས་ཚབས་ཆེན་པོ་བཟོས་བྱས། ཡི་གེ་ཀློག་ཤེས་ཀྱི་མེད་ཟེར་སྤོ་ལགས་འདི་གི་ལོ་བརྒྱད་ཅུ་ག་ཚད་ཡིན། ཡི་གེ་ཀློག་ཤེས་ཀྱི་མེད་བྲི་ཤེས་ཀྱི་མེད་ནི་སླེབས་ཡིན་ཟེར། བྲི་ཀློག་ཤེས་ཀྱི་མེད་ན་གནས་ཚུལ་བདེན་པ་ག་རེ་ཡིན་དྲང་པོ་ག་རེ་ག་འདྲ་ཤེས་པ་རེད་དངོས་གཞི་མཁྱེན་གྱི་ཡོད་རེད་པས། རིགས་ཤེས་ཡོད་རེད་པས། ག་ལ་གང་འཚམ་ཤེས་མཁན་ཅིག་གིས་འགོ་ཚུགས་དགོས་ཀྱི་གནས་སྟངས་རེད་མ་གཏོགས་འདི་ད་ག་ཅིག་གང་བཀོད་བྲི་ཀློག་ག་བཀོད་ཅིག་མ་ཤེས་མཁན་ཅིག་གིས་མིའི་སྐད་ཆ་ཉན་བྱས་ཐག་གཅོད་བྱས་ཡོང་མཁན་གྱི་ཐག་གཅོད་ལས་ཀ་དེ་འདྲ་གང་ཡང་མ་རེད་པ། ཡིན་ནའི་ཞེ་པོ་ཅིག་སླེབས་འདུག་པ། ད་སྤྱི་འཐུས་རྣམ་པ་ཕར་ཕྱིན་པ་རེད་མ་ཡོང་མཁན་འདི་ཚོ་བབས་དགོས་ཀྱི་ཡོད་ཟེར། ཨ་རི་སྤྱི་འཐུས་བབས་དགོས་ཡོད། གང་ཕྱིར་འབབ་དགོས་རེད། དགོངས་པ་ཞུ་དགོས་ཡོད། ཁ་འདི་ཁྱེད་ཚོ་གི་ནང་རེད། འདི་དབུས་བོད་མི་སྒྲིག་འཛུགས་དང། ཆོལ་ཁ་གསུམ། ཆོས་ལུགས་ལྔ། ཕྱི་རྒྱལ་ཁག་ལ་དམིགས་བསལ་གྱི་རྐུབ་ཀྱག་བསྐྲུན་ཡོད་རེད། འདི་ཁྱེད་ཚོ་གི་དཀའ་སྡུག་བཤད་ས་མ་རེད་ད་ཕ་གི་ལ་ལུང་པ་སོ་སོ་སོའི་ནང་ལ་བོད་དོན་གྱི་ལས་འགུལ་སྤེལ་ཡ་ཆེད་དུ་ང་ཚོ་གི་འདི། རྐུབ་ཀྱག་དེ་བསྐྲུན་པ་རེད་མ་གཏོགས། དེ་ཅིག་ཐོབ་ཐང་ལ་འོ་བྱིན་པ་འགྲོ་ཅིག། རེད་པ། དེ་འདྲའི་གི་བཀའ་མོལ་གནང་གི་འདུག་བ་དེ་ཚོ་དགོངས་པ་ཞུས་དགོ་རེད། ལས་འགུལ་སྤེལ་དགོ་རེད། དེ་འདྲས་སྤེལ་དགོ་དགོ་ནས་ལས་འགུལ་སྤེལ་བཞིན་གི་ཡོད་ན་སྤེལ་ཐུབ་གི་ཡོད་ན། སྤེལ་འཇོན་གི་ཡོད་ན་ད་ལྟ་བར་དུ་རྒྱ་མི་ལ་དེའི་ལས་འགུལ་དེ་གར་ཕྱིན་ནས་སྤེལ་མེད་མཁན་ཚོ། འདི་ནང་ལྟ་དེ་གསུམ་བཅུ་དུས་དྲན་ནང་གོམ་པ་རྒྱག་མ་མྱོང་གི་མི་དེ་འདྲ་མང་པོ་འདུག་བ་ཡེ་གང་ལ། དེ་རིང་ཡ་གི་སླེབས་བྱས། བད་མ་གིས་ལ་ཕར་ཧབ་ཐོབ་རྒྱག་ཚུར་ཧབ་ཐོབ་རྒྱབ་ཤེས་ཀྱི་འདུག། ལྔ་བཅུ་ང་དགུ་ནས་བོད་རང་བཙན་ཤོར་ད་ཁ་སང་ཁེ་ཉིན་ཤོར་བ་མ་རེད་ད་ལྟ་བར་ཁྱེད་ཚོ་ག་པར་ལྷག་བསྡད་རེད་ནི། ཤི་གོང་གི་འདུག་ཤི་མ་ཐུབ་པ་ཁྱེད་ག་པར་ལྷག་པ་རེད། ཟས་བཅད་ངོ་རྒོལ་བྱེད་གོང་གི་འདུག་ཟས་བཅད་ངོ་རྒོལ་རབ་དང་རིམ་པ་བྱས་སོང་བ་ཁ་བ་བ་དེ་དྲན་གྱི་ཡོད་མ་རེད་པས་དེ་རིང་གཞི་ནས་ཧ་གོ་བ་རེད་པས་མ་རེད་པ། ཁྱེད་ཚོ་དེ་ཚོ་ཤེས་འགུག་རང་ཚོད་ཀྱི་མིས་ཟས་བཅད་ངོ་རྒོལ་བྱེད་ཀྱི་ལས་འདི་ཞེ་པོ Emotional ཆག་ཆག་ཧང་སང་འགའ་བྱེད། ཟས་བཅད་ངོ་རྒོལ་མང་པོ་བསྡད་ཚར་རེད། རེད་བ་དུས་དུས་འགྲོ་མེད་པ། ད་དེ་རིང་ག་རེད། ནས་གཉིས་པ་དེ་ད་ལྟའི་ཁ་རྩང་ནས་གྲོས་ཚོགས་ཚོགས་ཐུབ་ཡོད་མ་རེད་ཧ་ཅང་བློ་ཕམ་པོ་རེད་ཉི་མ་གཅིག་མ་འོ་ཆུ་ཚོད་གཅིག་གི་གྲོས་ཚོགས་ཚོགས་མ་ཐུབ་པ་ཡིན་ན་ཧ་ཅང་བློ་ཕམ་པོ་རེད་རེད་པ། ང་ཚོ་ད་ལྟ་དུས་ཚོད་འདི། ང་ཚོའི་གནས་སྟངས་འདི་བལྟས་པ་ཡིན་ན། དངོས་གནས་རེད་ད། སྐར་མ་གཅིག་ཡིན་ནའི late ཕྱིན་ན། རྒྱབ་ལུས་ཐེབས་ན་བློ་ཕམ་པོ་རེད། འགྲིག་གི་ཡོད་མ་རེད། ནས་གྲོས་ཚོགས་ཚོགས་མ་ཐུབ་ཡས་དེ་ཧང་སང་ཡས་གང་ཡང་མ་རེད་རྒྱ་གར་གྲོས་ཚོགས་རེ་ཚོགས་དུས། གནས་ཚུལ་ག་ཚད་ཤེས་ཀྱི་འདུག་རེད་པ། ཕྱིར་འགྱངས་ག་ཚད་བྱེད་ཀྱི་འདུག་དེ་རིང་མིན་སང་ཉིན་ཡིན་སང་ཉིན་མིན་གནངས་ཉིན་ཡིན། གྲོས་ཚོགས་ནང་རྙོག་དྲ་རེ་ལངས་ཡོང་དུས་སང་ཉིན་བར་དུ་ཕར་འགྱངས་བྱས་ནས་བྱེད་ཀྱི་ཡོད་རེད། རེད་པ། དེ་ནང་བཞིན་གྱི། ཁ་རྩང་རྒྱ་གར་གྲོས་ཚོགས་ཚོགས་པའི་སྐབས་སུ་མཐའ་མའི་མཇུག་བསྡོམས་ཀྱི། བྷ་ར་ཏའི་ཇཱན་དཱ་པཱ་ཏཱི་གི་གྲོས་ཚོགས་འཐུས་མི་ཅིག་གིས།

ལས་སླ་པོ་ཞིག་མ་རེད་བ། ང་ཚོ་འདི་རྒྱལ་ཁབ་ཅིག་གི་འཐབ་རྩོད་པ་ཡིན་ལབ་བྱས་དེ་གི་གྲོས་ཚོགས་བཙུགས་ཤག་རེད་བ། དེའི་ནང་ལོགས་ལ་རྒྱ་མི་སོ་པ་འདུག་ཟེར་ལབ་ན། རྒྱ་མི་སོ་པ་རེད་ཤག་ཟེར་ལབ་ན་ལས་སླ་པོ་མ་རེད་བ། ཁ་སང G20 གི་ཚོགས་འདུ་གྱི་སྐབས་སུ། ཨིང་ལན་གྱི་རི་ཤི་སུ་ནག་གིས་རྒྱ་ནག་ལ་བརྡ་ལན་སྤྲད་ཡོད་རེད་བ། ང་ཚོའི་གྲོས་ཚོགས་ནང་ལོགས་ལ་ཇུས་གཏོགས་བྱེད་མཁན་གྱི་མི། ཁྱེད་རང་ཚོ་གི་ཕྱི་ལོགས་ནས་དེ་གསང་བ་བཏང་གི་འདུག་ད་གསང་བའི་མི་བཏང་གི་འདུག་ད་འགྲིག་གི་མ་རེད་ད་མང་གཙོ་ལ་ཐེ་བྱུས་བྱས་མ་ཡོང་ཨ་ཟེར་ལབ་བྱས་བརྡ་ལན་སྤྲད་པ་རེད་བ། ད་འདི་འདི་འདྲ་བོ་ཅིག་ང་ཚོས་ད་ལྟའི་སྨོན་ལམ་མཐར་ཕྱིན་ལ་འདི་རེད་ལབ་དགོས་རེད། ཁ་ནོར་ནི་ཤོར་སོང་ག་རེ་བཤད་འོར་དང་ཁ་ནོར་ནི་ཤོར་ན་ཧི་རྒྱ་མི་སོ་པ་ཡིན་དོགས་པ་ཡོད་ལབ་ནས་འགྲིག་གི་རེད། རེད་པ། རྒྱ་མི་སོ་པ་ཡིན་པ་མི་ཁྲི་ནི་དཀའ་དོགས་སྒང་གསུམ་འགྲོ་ཡིན་པ་སོམ་བཤད་རེད་པ། ཁ་ནོར་ན་ཚང་མ་ནོར་གི་མ་རེད་ད། ཁོང་ཁྲོ་ལངས་ན་འདི་ཚང་མ་དྲན་ནི་བཤད་རྒྱོ་རེད་མ་གཏོགས་འདི་ཚང་མ་ག་ནས་དྲན་གི་རེད། ཆུ་ནི་མ་བྱེད་རྒྱོ་ཅིག་དང་མ་འགྲོ་ཅིག་སོ་སོ་མ་ལབ་ཅིག་ཕར་མཉམ་དུ་བསྲེས་ཤིག་ལབ་རེད་པ། དེ་ཚོས་ང་ཚོ་མཁྱེན་དགོས་རེད་པ། ཁ་ནོར་ས་དང་ནོར་མཁན་གཉིས་ཀ་གྲོས་ཚོགས་འདི་འདྲ་ཆེན་པོ། ནོར་མཁན། བཤད་ས། གཉིས་ཀ་གྲོས་ཚོགས་ནང་ནོར་ནས་འབད། རྒན་པ། མིག་དཔེ་སྟོན་དགོས་གོ་ལ་སྤྱི་འཐུས་གསར་པ་དེ་ཚོ་ལ། ཨ་ནི་རྒན་པ་དེ་ཚོ་ཡི་མིག་དཔེ་འདི་འདྲ་ཞིག་མ་སྟོན་ཡས་མེད་ན། ཨ་ནི་ང་ཚོའི་མ་འོངས་བོད་ཀྱི་སོན་རྩ་ལབ་བསྡད་དེ་ག་རེ་ག་རེ་ལབ་བཞག་རེད་ག་རེ་བྱས་བཞག་ཡོད་རེད་ད། རེད་བ། མ་འོངས་བོད་སྣེ་ཁྲིད་བྱེད་མཁན་རྒན་པ་དེ་ཚོ་ལ། གཅིག་རྒྱ་མི་སོ་པ་བྱེད། གཅིག་ལམ་ངན་བྱེད་ཁ་ནོར་ཁོང་ཁྲོ་ཟ། ང་རྒྱལ་དེ་རྒྱལ་བ་རིན་པོ་ཆེ་དབུ་བཞུགས་ཐོག་བ་ནི་རེད་བ་ཡ་གི་ལ་རྡ་རམ་ས་ལ་ན་རྒྱལ་བ་རིན་པོ་ཆེ་བཞུགས་བསྡད་ཡོད་རེད་བ་གསུང་ཆོས་ག་ཚད་ཞུས་ཡོད་ད་ད་དུང་ང་རྒྱལ་ཁྲག་ཏོག་མར་གནོན་ཐུབ་ཡོད་མ་རེད་བ་གནས་སྟངས་དེ་རེད། ཡིན་ཙང་གིས་ད་ལྟའི་གྲོས་ཚོགས་འཚོགས་ཐུབ་ཡོད་མ་རེད་རྩ་བའི་འཚོགས་མ་ཐུབ་ཡ་དེ་བློ་ཕམ་ཆེན་པོ་རེད་ཡིན་ནའི་འཚོགས་མ་ཐུབ་ཡ་དེ་རེད་བ་བློ་ཕམ་ཆེན་པོ་རེད་དེ་ཡིན་ནའི་ད་ལྟ་བར་དུ་སྐད་ཆ་དེ་གཙང་མ་གཙང་རྐྱང་མ་ཆགས་པ་ཡིན་ན་རྩ་བ་ནས་འཚོགས་ཡ་ཡོད་མ་རེད་ཟེར་བ་དེ་ད་ནི་མ་འཚོགས་ཀྱི་མིན་ཟེར་ནས་མ་བཅར་མཁན་དེ་ཚོ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་ད་རེད་བ། དེ་མིན་ན་སྨོན་ལམ་མཐར་ཕྱིན་ལ་རྒྱ་མི་སོ་པ་ཁུངས་སྐྱེལ་བྱས་ཀྱང་གྲོས་ཚོགས་ནས་མར་བཏོན་བྱས་ན་གྲོས་ཚོགས་འཚོགས་དགོས་ཀྱི་ཡོད་རེད་མ་གཏོགས་རྒྱ་མི་སོ་པ་ཅིག་ང་ཚོ་རྒྱ་མི་ཁ་གཏད་གཅོག་མཁན་གྱི་ཚོགས་པ་ཅིག་ཕ་གི་འཚོགས་བྱས་དེ་ནང་ལོགས་ལ་རྒྱ་མི་སོ་པ་བཞག་བྱས་འཚོགས་བསྡད་པ་ཡིན་ན། ངན་པ་ལག་འབྲེལ་བྱས་བསྡད་ཀྱི་ཡོད་རེད་བ་འགྲིག་གི་ཡོད་མ་རེད། འོ་ན་ཁོ་རྒྱ་མི་སོ་པ་མིན་པའི་ཁུངས་སྐྱེལ་ཅིག་བྱས་ཐུབ་ཀྱི་ཡོད་ན་རེད་བ། སོ་སོ་གྱིས་བྱས་ཐུབ་ཀྱི་ཡོད་ན། དེ་མ་ཆགས་པ་གཙང་མ་མ་ཆགས་བར་དུ་འཚོགས་ཡ་ཡོད་མ་རེད། ད་ནི་ཟླ་བ་ཕུན་སྐྱིད་ལགས་དེའི་ལབ་ནས་བཞག་བཞག་པ་རེད་བ། ཁ་སང་དགོངས་དག་ཅིག་ལབ་ཡ་མ་ད་སྐད་ཆ་གཅིག་ཁོང་ཁྲོ་ཟ་ནས་ལབ་སོང་ད་གཟ་ཧོབ་ལྟ་མེད་ལ་ཡིན་ད་ཅོ་འགྲོས་མི་འགྲོས་བཤད་ནས་བཞག་བཞག་པ་རེད་བ། ད་ལྟ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་ཀྱང་དེའི་ལམ་སང་གཅིག་གཙང་མ་བཟོ་བའི་སྐད་ཆ་མ་རེད། ད་འདི་མ་བཟོས་བྱ་འདུག་ཟེར་འཇམ་ཏིང་ཏིང་བྱས་ནས་ཕར་བཞག་བྱས། ཨ་ནི་སྨོན་ལམ་མཐར་ཕྱིན་ལགས་ཀྱི་མགོ་ལ་མིང་བྱང་དེ་གཡོགས་བྱས་ད་འདུག་བཞག་ནས་འགྲོ་ཡ་རེད་བ་གང་ད་མགོ་བདེ་པོ་བྱེད་ཀྱི་ཡོད་རེད་བ། དོན་དག་དེ་སྒྲུབ། མིང་བྱང་དེ་སྤྲད། རེད་བ། ཇུས་ཀྱི་ལས་ཀ་རེད་དེ་ནི་ཚང་མ། ཇུས་བཏོན་པའི་ཐབས་བྱ་ཇུས་འདོན་གྱི་ལས་ཀ་རེད་བ། ད་གྲོས་ཚོགས་ནང་ལོགས་ལ་དེ་རིང་བཤད་དགོས་ན། མ་རེད་ཤག་ནོར་ཤག་ལབ་ནི་བདེ་སྲུང་གིས་བཤད་དགོས་ཀྱི་ནི་རེད་ཟླ་བ་ཕུན་སྐྱིད་བཤད་དགོས་ཀྱི་ནི་རེད་དེ་གཙང་མ་ཅིག་མ་བཟོས་བར་དུ་གྲོས་ཚོགས་དེ་འཚོགས་པ་ཡིན་ན། སྨོན་ལམ་མཐར་ཕྱིན་མི་ཚེ་ང་ཚོ་འདི་ནི་མ་ནག་པོ་བྱས་ནས་འགྲོ་བསྡད་ཡོད་རེད་ད། རེད་པ། གཞན་ཟག་བཅས་སེམས་གཉིས་ནི་གཅིག་གི། སྨོན་ལམ་མཐར་ཕྱིན་རྒྱ་མི་སོ་པ་རེད་བ། ལབ་ནས་སྐད་ཆ་བཤད་ཡ་དང། མིན་པའི་དཔང་རྟགས་དེ་ང་ཚོ་གི་ཟླ་བ་ཕུན་སྐྱིད་ཁ་ནས་དགོངས་དག་ལབ་ནས་བཤད་ཡོད་ན་རེད། འོ་བདེ་སྲུང་བཀའ་བློན་གྱིས་འདི་རེད་མི་འདུག་སྐད་ཆ་ཚང་མ་ནོར་བ་རེད་ཤག་ཟེར་ནས་ཟེར་རྒྱུ་གཅིག་ང་ཚོ་གི་ལན་རྒྱག་ཡ་ཡོད་སྟོན་ཡ་དགོས་ཀྱི་ཡོད་རེད་མ་གཏོགས་འདི་འདྲ་གཅིག་མ་ཆགས་བར་དུ་ཁོ་ཚོ་གི་ཉན་གྱི་མ་རེད། སྤྲུལ་སྐུ་ཨོ་རྒྱན་སྟོབས་རྒྱལ་གྱི། བསམ་ཚུལ་དང་བཤད་པའི་ཐོག་ནས། བསྟན་པ་བཤིག་པའི་སྟ་རེ་ཆགས་འགྲོ་གི་རེད། གཞུག་མ་འདི་འདྲ་གཅིག། རྒྱ་གར་མོ་བཅས་ལ་དཔེ་བལྟས་བྱས་ནི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་བླ་མ་རྫུན་མ། བླ་མ་རྫུན་མ་འཁྲབ་སྡོད་མཁན་མང་པོ་ཡོད་རེད་བླ་རྫུན་གྲྭ་རྫུན་མང་པོ་ཡོད། ཨ་ནི་འདི་ཚོ་གིས་འདྲ་མི་འདྲ་བྱས་བྱས་ཨ་ནི་སྐུ་མདུན་གྱི་སྣང་འགྱོག་འདི་དང་རྟོགས་པ་འདྲ་མཉམ་ཡིན་མདོག་མདོག་བྱས་ལས་ཀ་འདྲ་མི་འདྲ་བྱས་ཡོང་གི་རེད། ཨ་ནི་འདིའི་སྐབས་སུ་ཨ་ནི་སྐུ་མདུན་ལ་བསྟན་པ་བཤིག་ཡ་དེ་སྟ་རེ་གི་ད་ག་ལོ་སྤེལ་རོགས་དེ་ཆགས་འགྲོ་གི་རེད་ལ་དེ་ཤེས་ཡོང་དུས། ཨོ་བསྟན་པ་བཤིག་པའི་སྟ་རེ་རེད་ལབ་བྱས་ལབ་བྱས་ད་སྐད་ཆ་བསྒྱུར་བྱས་ག་ཚིག་སྨྱོས་ག་ཚིག་ཀ་འདི་བྱས་སྐྱོན་བརྗོད་བྱས། ཀྲུའུ་ཨུ་གི་སྟོབས་ཆེ་ལ་དགོངས་དག་ཞུས་པ་རེད་དགོངས་དག་ཞུས་པ་རེད་དེ་ཁ་སང་གྲོས་ཚོགས་ནང་བཤད་བསྡད་ཀྱི་འདུག་བ། དགོངས་དག་ཞུས་པ་ཡིན་ན་ལ་དག་དོད་དག་མ་རེད།

ཁ་ཤས་ཀྱིས་ག་རེ་བྱས་ནས་འགྲིག་ཡོད་རེད་ཁ་ཤས་ཀྱིས་འགྲིག་ཡོད་མ་རེད་འདི་ག་པར་ཐུག་པ་རེད། བྱས་ཙང་གི་ད་ལྟའི་སྤྱི་འཐུས་ཚོགས་ཡ་དེ་རྩ་བའི་ཚོགས་དགོས་ཡ་དང་དེ་ཚོ་གལ་ཆེན་པོ་ཞེ་དྲག་རེད་དངོས་གནས་རེད་ང་རང་ཚོ་གི་ཆབ་སྲིད་ཀྱི་གནས་སྟངས་རེད་བ་ང་རང་ཚོ་གི་ད་ལྟའི་སྤྱི་འཐུས་ཚོགས་ཡ་དེ་ལ་འགྲོ་སོང་ག་ཚད་བཏང་གི་ཡོད་མེད་དེ་ཚོ་ལ་བལྟས་ཡ་བྱས་ན་ནི་ནག་པོ་བཟོས་སྟངས་དེ་ངན་པ་ལང་ལ་འགྲོ་ཡ་ངན་པ་ངན་ལང་ཤོར་ཡ་གི་དུས་ཚོད་དེ་སླེབས་བསྡད་ཡོད་རེད་བྱས་ཙང་གི་ད་དེ་ངན་པ་བཅུན་ཐུབ་ཀྱི་མེད་ན་རེད་བ། འདྲ་འདྲ་ཞིག་ནི་ཡ་ཁ་རྩོད་རྒྱབ་ཐུབ་དགོས་ཡོད་དང་གཙང་མ་བཟོས་ཐུབ་དགོས་རེད་སོ་སོས་སོ་སོ་གཙང་མ་བཟོས་ཐུབ་དགོས་ཡོད་རེད། མི་ངན་པ་མཉམ་དུ་སོ་སོས་ངན་པ་མ་ཆགས་ཀྱི་ལས་ཀ་དེ་བྱེད་ཐུབ་དགོས་ཡོད་རེད། བྱས་ཙང་གི་ད་ལྟའི་གྲོས་ཚོགས་དེ། བདེ་སྲུང་གིས་གཙང་མ་བཟོས་དགོས་ཡོད་ན་རེད་ཟླ་བ་ཕུན་སྐྱིད་ཀྱིས་གཙང་མ་བཟོས་དགོས་ཡོད་ན་དགོངས་དག་ཐུགས་བདེན་ཞུས་བྱས་གང་ལྟར་སྐད་ཆ་དེ་རེད་བ། དེ་གསལ་པོ་སི་ཀྱང་བྱས་མ་ཆགས་བར་དུ་གྲོས་ཚོགས་ཚོགས་ཐུབ་ཡ་ཡོད་མ་རེད། ཚོགས་ཐུབ་ཀྱི་མ་རེད་བ། འོ་ན་ང་ཚོ་རྒྱ་མི་གི་སོ་པ་ཉུལ་མ་མཉམ་དུ་ཚོགས་དགོས་ཡོད་རེད་པས། འོ་ན་ང་ཚོ་སྤྱི་ཚོགས་ནང་ལ་གྲོས་ཚོགས་ནང་ལ་ག་རེ་བཤད་བཤད་རྐུ་མ་ཇག་པ་ག་རེ་ལབ་ལབ་བྱས་ནས། དེ་འདྲ་བྱས་ནས་བསྡད་ཡོད་རེད། ཁ་ཤས་ཀྱིས་བཤད་ཡོད་ཟེར་སྔོན་མ། བསྟན་པ་ཡར་འཕེལ་ལགས་ཀྱིས་ནི་དུ། སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་ལགས་ལ་ནི་མི་གསོད་ལག་དམར་རེད་ལབ་རེད་ཟེར་ག་དུས་ལབ་རེད་ལབ་ཡོད་མ་རེད་ད་གྲོས་ཚོགས་འདི་ནང་དེ་འདྲའི་ཅིག་ཡོད་རེད་ལབ་རེད་མ་གཏོགས་སུ་གང་ཅིག་གི་མིང་བཏོན་ཡོད་མ་རེད། རོ། ཟླ་བ་ཚེ་རིང་ལགས་ཡོད་རེད་སྤྱི་རྒྱུ་སྒེར་བདག་གི་ཡོད་རེད། མི་གསོད་ལག་དམར་ཡོད་རེད་ལྐོག་ཟ་རུལ་སུངས་ཡོད་རེད་ལབ་ནི་དེ་ལབ་རེད་མ་གཏོགས་མི་མི་མིང་བཏོན་བྱས། ཟླ་བ་ཚེ་རིང་སྤྱི་རྒྱུ་སྒེར་བདག་རེད་སྤེན་པ་ཚེ་རིང། མི་གསོད་ལག་དམར་རེད་ལབ་ཡོད་རེད་ལབ་ཡོད་མ་རེད།

བོད་གཞུང་བཅའ་ཁྲིམས་ནང་བཅའ་ཁྲིམས་བཏང་བཞག་པ་ཁྲིམས་བཏང་བཞག་ཡོད་རོ། གི་གཞུང་གི་རེད་ཤག་གཞུང་ལ་ལོག་དགོས་གི་རེད། ལོག་དགོས་གི་ཡོད་དེ་ལེན་གར་ཤོག་ལབ་སུ་གང་ཞིག་ལེན་གར་འགྲོ་ཕོད་གི་ཡོད་མ་རེད། རེད་པ། འགྲོ་ཐུབ་མཁན་བྱུང་ཡོད་མ་རེད་ཟམ་གདོང་རིན་པོ་ཆེ་སྐབས་སུ་ལེན་ཡོད་མ་རེད། ལེན་དགོས་གི་ཡོད་དེ་ལེན་ཐུབ་ཡོད་མ་རེད་གང་ལྟར། གཅིག་བྱས་ན་གོས་ཐུང་གཅིག་ནང་རྐང་པ་གཉིས་བཅུག་བསྡད་ཡོད་གི་རེད་མ་ལེན་ཡག་རྒྱུ་མཚན་ག་རེ་ཡིན་ན་གང་ཤེས། རེད་པ། འདི་འདྲ་བྱས་ན་ལབ་པ་རེད་པ།

འཛམ་བུ་གླིང་འགོ་ཁྲིད་མང་པོ་ཅིག་གིས་སོ་སོ་ནོར་བ་དེ་དགོངས་དག་ཞུ་གི་ཡོད་རེད། དེ་ཞུ་ཤེས་ན་ག་རེ་ཡོད་དམ། དེ་མ་ཞུས་པ་བྱས་བྱས་སྤྱང་པོ་བྱས་བྱས་མིང་རྗེ་དེ་གཡོག། སོ་སོ་གི་ནག་པོ་མ་ཆགས་པ་བྱས་བྱས། ཨ་མཉམ་འགྲོ་འདྲེས་ཀྱི་ལས་ཀ་བྱེད་ཀྱི་འདུག་དེ་རྦད་ནོར་བ་དང་ཚོགས་བཅུག་ཡ་ཡོད་མ་རེད་རེད་བ་གཙང་མ་མ་ཆགས་བར་དུ་གང་ལྟར་བཞག་བཞག་དགོས་རེད་དོ་བྱས།